རྩལ་གཅིག་རྩེ་གཅིག་དང་མཉམ་པོ་དེ་ནི་བདེན་པ་རང་ཨིའི་རྩལ་ཀུན་རྒྱུ་དེ་ང་དང་ཁམས་བདེ་མ་ཚད་དེ་ནི་ང་དང་སེམས་སེ་གང་ཁྱད་མ་རྒྱ་ལ་སླེབ་ཅེས་ཡིན་ནོག་ས་མ་ར། ཡང་མདང་དེ་རིང་དེང་སང་དུས་སི་ནང་གོ་དེ་ནི་ང་དང་གཞོན་ནུ་མ་མང་པོ་ཞིག་གིས་དེ་ནི་ང་དང་རྩལ་སོ་མ་སོ་མ་རིག་ང་དང་རྩེ་འཇིག་དང་ཡོང་སྟེ་ནོག་ཡང་ཨི་ན་ཙོགས་དང་འབྲེལ་ཏེ་དེ་ནི་དེ་རིང་སྒྲིག་རིམ་མི་ནང་གོ་དེ་ནི་ང་དང་ལ་དྭགས Roller Skating Association ཨི་ཁྲི་པ་བསོད་ནམས་རིན་ཆེན་ལེ་དེ་ནི་ཁོང་ཨ་སྐྱོ་རྒྱུས་ཡོད་དེ་ནི་ཁོང་ས་སྤོལ་སྒམ་ཡུལ་ནས་བཞུགས་ཏེ་ནོག

དེ་ཚང་མ་ཡོད་ཀྱང་ལེ་ཡང་མེད། སྐད་ཆ་ལས་དེ་ནས་ད་ཡང་རྡག་ས་ངེད་རང་མཐོང་ངོམས་སུ་ཕེབས་ཀ་ངེད་རང་བཀའ་ཟུག་ཞིག་མོ་ལེན་དེ་ནས་ཡང་འབུད་ཀ་ནས་དུས་དགུ་ནས་ནང་བསྐུལ་བ་བཀའ་ཟུག་ཨིན་ཨིན་ནས་ནང་བསྐུལ་བ་དེ་ནས་ང་ད་ཡང་སློབ་ཕྲུག་ཡིན་འདོད་དེ་ནས་ཁོང་ཨེ་ཁག་ལེན་རྫོང་ལས་རྒྱུ་ད་རྡག་ས་དེ་ནས་རྡག་སའི་དུས་ཕེབས་ཀ་ངེད་རང་བཀའ་ཟུག་ཞིག་མོ་ལེན་ང་ད་དེ་ནས་ཡང་སློབ་ཕྲུག་གི་དྲང་སྐ་དགོན་དམངས་རྫོགས་ཞིག་རྒྱལ་སྡུ་བ་ཡ་དེ་རྫོགས་བྱས་ལུས་སྟེ་དུ་བཀའ་ཟུག་ཞིག་མོ་ལེན། དམངས་རིགས་ཆ་རུག་ལས་དམངས་ཆ་རིགས་ཆ་རུག་ལས་ལོ་བ་ལོ་བཞག་ག་བཞག་དམངས་ཆ་རུག་ལས་དུས་བ་ལོ་བ་ད་སློབ་བུ་དང་ལ་ལ་བཞག་ག་བཞག།

ཀ་ས་ལེ་དེ་ནས་ག་ཟུག། བསོད་ནམས་རིན་ཆེན་ལེ་ཉེ་རང་དེ་ནས། རྩལ་པ་ཞིག་འང་བཞུགས་ཏེ་ནོག་ཡང་དེ་བོ་མ་ཚད་དེ་ནས་ཉེ་རང་ཨི་ན་ཚོགས་པའི་དེ་ནས་ཁྲི་པ་བཞུགས་ཏེ་ནོག་ལེ་འཇུ་ད་ག་ཟུག་ང་ད་ང་ད་རྩལ་ཡང་ཚང་མའི་ནང་གོ་འ་དེ་ནས་ང་ད་ཡང་སྒྲིག་ཁྲིམས་ཞིག་ཡོང་ང་ནོག་ལེ་འཇུ་ག་སྒྲིག་ཁྲིམས་པོ་ཁྱེར་ཏེ་ནང་དེ་ནས་ང་ད་ལག་ལེན་བཅོ་ཅེས་པོ་མ་ཁག་ཅན་ཞིག་དེ་ནས་ང་ད་དེ་ནས་ཡང་དོང་ཅེས་ལ་དེ་ནས་ཡང་ཨི་ན་རྩལ་ཀུན་ཁྱེར་ཏེ་ནང་དེ་ནས་ང་ད་ཨི་ན།

བཅོ་ཅེས་སྐབས་ཤིག་ཐོབ་ཀྱི་འདུག་པ་ལེ་དེ་བས་ང་ཞས har saal matlab at least one or two event གྱི་ངའི་བྲག་རི་བཅོ་ཅེས་གཟུགས་ཡོད་ལེ plan བཅོས་ཡོད་ལེ།
ཀ་ས་ལེ། དེ་ནས་ག་ཟུག་ཤིག་ང་ད་དག་ས་ཨིའི་རྩལ་པོ་ང་ད་གཞོན་ནུ་ཞིག་རྩལ་ཅིག་དང་མཉམ་པོ་དེ་ནས་ཁོང་ཕྱོགས་ནས་ག་ཟུག་ག་ཟུག་རིག་ག་མཐོང་ངོམ་རིག་བྱུང་འདུག་ཡང་ག་ཟུག་ག་ཟུག་ཞིག་ཁོང་ཨི་ན་འདོད་པ་ནང་བཞིན་ཁོང་ཡང་རྩལ་རྩལ་དུ་གག་བྱུང་བ་ལེ་ཀ་ས། མ interest རྒྱལ་ལ་འདུག་ལེ་ཕྲུ་གུ་ན་ལེ་དང་ནང་ངས class བཏང་ཡོད་པ་ལེ school school ཨ་ལག་ཨ་ལག school ཨ་ན། government school ནང་ངས class བཏང་ལེ།

ག་ཟུག་ཤིག་ང་དང་དེ་ནས་མདང་དེ་རིང་དེང་སང་དུས་སི་ནང་གོ་དེ་ང་དང་ར་བཟི་ཅེས་སི་རིགས་མ་མང་པོ་ཡོད་དེ་ནོག་ལེ་འཇུ་ད་དེ་འོན་མ་གོ་ལ་དེ་ནས་ང་དང་ཡང་འདོན་དང་མགོ་ནང་དེ་ནས་ང་དང་ཤུགས་ཅན་འདོན་ཅེས་པོ་ཙམ་ཞིག་ཁག་ཅན་དང་ཡིན་ན་ཡིན་ནོག་ད་ཨི་ཀུན་ནི་ཀ་དེ་ནས་ལག་ལེན་འབོར་ཅེས་པོའི་ཀ་ཉེ་རང་ག་ཟུག་ཤིག་མོལ་ཡིན་གཞོན་ནུ་ནོ། ཚང་མ་ཚང་མགོ་མ་ད་ཨི parents ཚང་མ་ཞུ་བ་ཡིན་ལ་ལེ་ཀི་ཙམ་ཉན་ནང་ཕྲུ་གུ་ནས in case interest ཡོད་ན།

ཆུ་མིག Tours and Travels ཡི་ཕྱོགས་ཟིན་ཆིལ་ཟ་ཨོག་ཀྲུ་བ་རིལ་བདུན་འཇག་དང་པོའི་ནང་ཁ་ཆུལ་དང་བཟང་སྐ་རེ་ནར་སྐྱིན་ལབ་སྐྱོན་དགུ་ནས་ནར་སྐྱ་ལ་ཁེར་ཆེ་ཟིན་ཨོག་ཨི་རིང་ས་མུལ་བེག་ཅམ་པ་དཀར་སེ་ཅམ་པ་རང་འདོམ་དགོན་པ་བཟང་ལ་དགོན་པ་དཀར་ཤ་དགོན་པ་བཟང་ལེ་ཁར་སྟག་རི་མོ་དགོན་པ་མུ་ནི་དགོན་པ་འབར་དན་དགོན་པ་ཕུག་ཏལ་དགོན་པ་དང་ཁ་ཆུལ་ལེ་ཀ་ནི་བ་ལེ་ན་ང་པུཤ་པ་ཧ་རི་ན་རོ་པེ་བྲག་ཕུག་ས་སྐྱ་ནས་ནར་སྐྱལ་དང་ཁ་ཆུལ་ལེ་ན་ངེ་སྐེ་ཚལ་བདེ་མོ་དགོན་ནས་ནར་སྐྱ་ལ་ཁེར་ཆེ་ཟིན་ཨོག་ཐུག་རྡོ་ཐོད་ཁང་དགོན་ནས་འབའ་སྟན་སོ་མེ་བདུན་ལ་ཡོད་མཁན་ཆུ་མིག Tours and Travels ཡིག་ཚང་ནས་ཐུག་རྒྱུ་ཟད།